བཀྲ་ཤིས་འབྱུང། བཀྲ་ཤིས་ལྗོངས་ཁམས་པ་སྒར་དགོན་པ་དང། གཞིས་ཆགས་དེ་ནི་ཧི་མ་ཅལ་མངའ་སྡེ་རྫོང་ཀང་ར་ནང་ལ་ཆགས་ཡོད། བཀྲ་ཤིས་ལྗོངས་ཀྱི་གཞིས་ཆགས་དེ་སྦིར་ནས་བརྩིས་པ་ཡིན་ན་ཀི་ལོ་མི་ཊར་ཁྱོན་བཅུ་བདུན་དང། རྡ་རམ་ས་ལ་ཕྱོགས་ནས་ཚུར་བརྩིས་པ་ཡིན་ན་ཀི་ལོ་མི་ཊར་བཞི་བཅུ་ཞེ་བརྒྱད་ལྷག་ཡོད།

འཚེམ་བཟོ་དང། དེ་བཞིན་གདན། ལ་སོགས་པའི་སྦྱོང་བརྡར་གྱི་མཐུན་རྐྱེན་ཡང་ཡོད། བཀྲ་ཤིས་ལྗོངས་ཁམས་པ་སྒར་དགོན་དེའི་ནང་ཁྱོན་དགེ་འདུན་པ་བཞི་བརྒྱ་ལྷག་ཡོད་པ་དང། དེའི་ནང་གྲྭ་ཚང་དང། ནང་ཆོས་ཀྱི་བསླབ་པ་སློབ་གཉེར་བྱེད་སའི་བཤད་གྲྭ་ད་ག་ནང་བཞིན་གྱི་མཚམས་ཁང་ལ་སོགས་ཡོད། ད་ལྟའི་ཆར་རྒྱལ་བ་སྐུ་ཕྲེང་དགུ་པ་སྐྱབས་རྗེ་ཁམས་སྤྲུལ་རིན་པོ་ཆེ་མཆོག་གི་ཐུགས་ཁུར་འཛིན་སྐྱོང་འོག་བཀྲ་ཤིས་ལྗོངས་ཁམས་པ་སྒར་དགོན་སྡེ་དང་གཞིས་ཆགས་གཉིས་གནས་ཡོད། ནང་ཆོས་ཀྱི་བསླབ་པ་སློབ་གཉེར་ཆེད་དེ་སྔ་ཡོད་པའི་བཤད་གྲྭ་དེ་དམིགས་བསལ་འཛུགས་སྐྲུན་གསར་གཏོད་རྒྱ་ཆེ་གནང་རྗེས་ཕྱི་ལོ་ཉིས་སྟོང་བཅུ་དགུ་ཕྱི་ཟླ་བཅུ་པར་གནས་སྤོས་བྱས་ཡོད།

དཔལ་ཕུན་ཚོགས་ཆོས་འཁོར་གླིང། དགོན་པ་འདི་མདུན་ལ་བསྡད་དེ་ཡོད། ད་ལྟ་དཔེར་བཞག་པ་ཡིན་ན་ད་ལྟ་བཀྲ་ཤིས་ལྗོངས་ཀྱི་ད་ལྟ་མི་མང་དང་ཨ་ཇོ་དཔེར་བཞག་པ་ཡིན་ན་ད་ལྟ་བཀྲ་ཤིས་ལྗོངས་མི་མང་མང་ཆེ་བ་གཅིག་ཚོང་བྱ་བ་འགྲོ་ཚར་བཞག་ད་ལྟ་ད་ལྟ་དགུན་ཁ་རེད་པ་དགུན་ཚོང་འགྲོ་ཚར་བཞག་ཨ་ནི་ད་ལྟ་ཨ་ནི་ཆོས་ཨ་ག་རེ་བཀྲ་ཤིས་ལྗོངས་ལ་ཨ་ནི་ག་རེ་དམིགས་བསལ་གྱི་ད་ལྟ་ཚེས་བཅུ་ཚེས་བཅུ་ལས་རོ།

བཀྲ་ཤིས་ལྗོངས་ཚེས་བཅུ་ལ་ནི་ཕེབས་རོགས་བྱེད་ཞུ་བ་ཡིན། ལྟག་འཛུགས་བཀྲ་ཤིས་ལྗོངས་ཀྱི་རིན་པོ་ཆེ་དང་ནི་མཚམས་བཞུགས་ཏེ་བཞག་ནི་ཁ་ཚང་ནད་ཡམས་ཀྱི་རྐྱེན་ནས་བྱས་ནས་རོ། ཀོ་བིད་དེ་ཁྱབ་པ་ནས་བཟུང་ཨ་ནི་མཚམས་རང་བཞུགས་བཞག་ཨ་ནི་ད་ལྟ་བར་དུ་ཕྱི་ལོགས་གཅིག་ཐོན་མི་འདུག་ཁ་ད་ནད་ཡམས་དེ་དེ་ཞེ་ན་ཚ་བོ་དོ། དེ་བྱས་ནས་ཨ་ནི་མཚམས་རང་བཞུགས་ཏེ་བཞག་ལས།

དེ་ནས་འདི་ཁམས་སྤྲུལ་རིན་པོ་ཆེ་སྐུ་གོང་མ་གི་སྐུ་གདུང་གི་མཆོད་རྟེན་རེད་ལ། སྐུ་རྟེན་ཞུགས་འབུལ་གནང་དུས་ས་ཆ་འདིའི་ཐོག་ལ། ས་ཆ་འདི་རང་གི་ཐོག་ལ་ཞུགས་འབུལ་གནང་རུ་བ་ལ། དེ་ནས་དེའི་ས་ཆ་དེའི་ཐོག་ལ། དེ་ནས་མཆོད་རྟེན་འདི་སྐུ་གདུང་གི་མཆོད་རྟེན་བྱས་ནས་བཞེངས་པ་རེད། ནང་ལ་མཆོད་རྟེན་ཆུང་ཆུང་གཅིག་ཡོད་རེད་གསེར་དངུལ་བྱས་པ་གཅིག་སྐུ་གདུང་མཆོད་རྟེན་གཅིག་ཡོད་རེད། དེའི་འབྲུག་པ་རྒྱལ་ཡུམ་གྱི། ང་ཚོ་བཀྲ་ཤིས་ལྗོངས་ཚལ་དུ་ཁང་པ་འགའ་ལ་ཕུལ་བ་རེད། དེའི་སྙིང་ཁ་གི་ནང་ལ་རིན་པོ་ཆེ་གི་ཐུགས་དམ་གྱི་རྟེན་དེ་འདྲ་ཡོད་རེད། འདིའི་མཆོད་རྟེན་དེ་དེ་ལས་བྱུང་བ་རེད། དེའི་ཞོར་ལ་དེ་ནས་འདི་བྱང་ཆུབ་ཀྱི་ཤིང་དེ་མི་གིས་བཏབ་ཡག་འདྲ་པོ་འདྲ་ཅིག་བཟོས་བཞག་པ་གང་ཡང་མ་རེད། ཁོ་རང་རང་བཞིན་གྱིས་རྒྱབ་ལོགས་ནས་དང་པོ་བྱང་ཆུབ་ཤིང་ཆུང་ཆུང་ཅིག་སྐྱེས་སོང། དེ་ནས་ཆེ་རུ་ཆེ་རུ་དུ་འདི་ལས་ཆེ་ས་སྐྱ་པས་ལོ་མ་ཆེན་པོ་དེ་འདྲ་དང་དཔེ་ཡག་པོ་སྐྱེས་སོང།